ཨུ་རུ་སུ་ཡིས་ཡུཀ་རེན་གྱི་ཐོག་ལ་དྲག་རྒོལ་བྱེད་བཞིན་པའི་སྐབས་དེར་འདི་ལོའི་ཕྱི་ཟླ་དང་པོའི་ནང་ལ་དབྱིན་ཇིའི་སྲིད་བློན་རེ་ཤི་སུ་ནག་གིས་ཡུཀ་རེན་གྱི་རྒྱལ་ས་ཁི་ཡིབ་ཏུ་འཚམས་གཟིགས་སུ་ཕེབས་པའི་སྐབས་དེར། ཡུཀ་རེན་གྱི་སྲིད་འཛིན་ཝོལ་ཏྲ་མེལ་ཟེ་ལེན་སི་ཁི་ཡིས་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་རེད། དེའི་བར་ན་ཨུ་རུ་སུ་ཡིས་ཡུཀ་རེན་གྱི་ཐོག་ལ་བཙན་འཛུལ་འདི་བྱས་ཏེ་ལོ་ངོ་གཉིས་ཙམ་འཁོར་བའི་དུས་དྲན་གྱི་ཉིན་ཤས་ཀྱི་སྔོན་འདི་ལ། དེ་རིང་རེས་གཟའ་ཕུར་བུའི་ཉིན་མོ་དབྱིན་ཇི་གཞུང་གིས་ཨུ་རུ་སུའི་ཐོག་ལ་དམ་དྲག་གསར་པ་ཁག་ཅིག་གསལ་བསྒྲགས་གནང་སྟེ་དམ་དྲག་དེ་དག་གི་དམིགས་ཡུལ་དེ་ནི་ཨུ་རུ་སུའི་སྲིད་འཛིན་བྷ་ལ་ཏི་མེར་ཕུ་ཏིན་གྱི་དྲག་པོའི་གོ་མཛོད་དང་དམག་དོན་ཡོང་འབབ་ཀྱི་ནུས་ཤུགས་དེ་དག་ཉམས་ཆག་གཏོང་རྒྱུར་དམིགས་པ་ཞིག་ཡིན་ཞེས་གསུངས་ཡོད་པ་རེད། ད་རེས་དབྱིན་ཇི་གཞུང་གིས་གསལ་བསྒྲགས་གནང་བའི་དམ་དྲག་དེའི་འོག་ལ་མི་སྒེར་པ་དང་སྒྲིག་འཛུགས་ཁག་ལྔ་བཅུ་ལྷག་ཙམ་ཞིག་ཡོད་པ་དང། འདི་ནི་ནུབ་ཕྱོགས་པའི་ཡུལ་ཁག་གིས་ཐུན་མོང་གི་ཐོག་ནས་ཨུ་རུ་སུའི་དཔལ་འབྱོར་གྱི་ཐོག་ལ་དམ་དྲག་བྱ་རྒྱུར་དམིགས་པའི་བྱ་ཐབས་གསར་ཤོས་དེ་ཡིན་པ་རེད། དབྱིན་ཇིའི་ཕྱི་སྲིད་བློན་ཆེན་དཱེ་བིད་ཁེམ་རོན་གྱིས། རྒྱལ་སྤྱིའི་དཔལ་འབྱོར་གྱི་དམ་དྲག་འདི་དག་གིས་ཨུ་རུ་སུའི་ཡུཀ་རེན་གྱི་ཐོག་ལ་ཁྲིམས་འགལ་གྱི་བཙན་འཛུལ་འདིའི་ཐོག་ལ་དཀའ་ངལ་བཟོ་གི་རེད། ང་ཚོའི་དམ་དྲག་འདི་དག་གིས་ཨུ་རུ་སུའི་སྲིད་འཛིན་པུ་ཏིན་གྱིས་དམག་འཁྲུག་འདིའི་ཆེད་དུ་ཤིན་ཏུ་མཁོ་བའི་དཔལ་འབྱོར་གྱི་འབྱུང་ཁུངས་དེ་དག་གི་ཐོག་ལ་འགོག་རྐྱེན་བཟོ་གི་རེད་ཅེས་གསུངས་ཡོད་པ་རེད།

དེ་མིན་གཞན་མི་གྲངས་ཁྲི་གཉིས་ལྷག་ཙམ་ཞིག་ལ་རྨས་སྐྱོན་བྱུང་ཡོད་པ་རེད། དབྱིན་ཇིའི་ཕྱི་སྲིད་བློན་ཆེན David Cameron གྱིས་ལོ་ངོ་གཉིས་ཙམ་སོང་བའི་རྗེས་སུ་ཡང་ང་ཚོས་གཅིག་སྒྲིལ་གྱི་ཐོག་ནས་བཙན་རྒོལ་འདི་ལ་འགོག་རྒོལ་བྱ་རྒྱུ་ཡིན། ཡུཀ་རེན་གྱི་དམངས་གཙོའི་དོན་དུ་འཐབ་རྩོད་འདི་ལ་ང་ཚོས་དུས་ཡུན་ཇི་ཙམ་འགོར་ཀྱང་དེའི་བར་དུ་ཡུཀ་རེན་ལ་རྒྱབ་སྐྱོར་མུ་མཐུད་བྱ་རྒྱུ་ཡིན། ཞེས་གསུངས་ཡོད་པ་རེད། དབྱིན་ཡུལ་གྱིས་ད་རེས་ཨུ་རུ་སུའི་སྲིད་གཞུང་དང་འབྲེལ་བ་ཡོད་པའི་མི་སྒེར་དང་བཟོ་ཚོང་ཁང་སྟོང་ཕྲག་གཉིས་ལྷག་ཙམ་ཞིག་ཐོག་ལ་དམ་དྲག་བཀོད་འདོམས་གནང་ཡོད་པ་དང། དེ་བཞིན་ཉེ་ཆར་གཟའ་འཁོར་སྔོན་མའི་ནང་ལ་ཨུ་རུ་སུའི་ནང་ལ་ཕྱོགས་འགལ་ཤོག་ཁག་གི་མགོ་ཁྲིད་ཨེ་ལེག་སེ་ནཱ་ཝེ་ལ་ནི་འདས་གྲོངས་སོང་བའི་བཙོན་ཁང་དེའི་འགན་འཛིན་པ་མི་དྲུག་གི་ཐོག་ལ་ཡང་དམ་དྲག་བཀོད་འདོམས་གནང་ཡོད་པ་རེད། གནས་ཚུལ་དེ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན།